རྒྱ་ནག་གི་ཨེ་ནི་མ་ཤའི་ཁྲོམ་ར་ལ་ཡ་གྱོང་གུད་ཆེན་པོ་ཕོག་པའི་གནས་ཚུལ་དང་ཨ་མི་རི་ཀའི་ནང་ལ་སྲིད་འཛིན་ཟུར་པ Donald Trump ལ New Hampshire མངའ་སྡེའི་ནང་ལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་སྔོན་འགྲོའི་འོས་བསྡུའི་འགྲན་རྩོད་ནང་ལ་རྒྱལ་ཁ་ཐོབ་པའི་རྗེས་ལ་ཁོང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་གཏན་འཁེལ་རྒྱུའི་ད་རེ་བ་ཞེ་པོ་ཅིག་བཟང་པོ་བྱུང་བ་དེ་འདྲས་ཆགས་ཀྱི་ཡོད་རེད་བྱས་ཙང། ཐོག་མར་དེ་ལ་ད་རྒྱ་ནག་གི་མ་ཤའི་ཁྲོམ་ར་ལ་ཡ་གྱོང་གུན་ཕོག་པའི་ཚད་གཞི་དེ་ཆེ་ཆུང་ག་འདྲ་རེ་ཅིག་ཡིན་ནམ་དེ་ནང་བཞིན་འདིས་ཨེ་ནི་རྒྱ་ནག་གི་དཔལ་འབྱོར་གནས་སྟངས་ག་འདྲ་ཞིག་ལ་ཡ་ད་གསལ་སྟོན་བྱེད་ཀྱི་ཡོད་རེད་ཨ་ནི། ཞི་ཅིན་ཕིན་གྱིས་གཙོས་པའི་རྒྱ་ནག་གི་འགོ་ཁྲིད་ཚོས་གནད་དོན་དེ་ལ་ཡ་བློ་འཚབ། བྱེད་ཀྱི་ཡོད་ན་ག་འདྲ་རུ་བྱེད་ཀྱི་ཡོད་ན། ཨ་ལགས་རེད། པད་མ་ལགས་ཐུགས་ཆེ། ད་ད་ལྟ་འདི། རྒྱ་ནག་གི་མ་ཤའི་ཁྲོམ་རའི། དེ་ཡི་གྱོང་གུད། ཆེན་པོ་ཞིག་ཕོག་བསྡད་ཡོད་རེད་ད་དེ་འཛམ་བུ་གླིང་ནང་ལོགས་ལ་ཡ་ད་ཅིག། ཧང་སང་ཡག་གི་ཚང་མས་དོ་སྣང་བྱེད་ཡག་གི་གནས་ཚུལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་མཐོ་ཚད་ནས་བྱས་པ་ཡིན་ན་བརྒྱ་ཆ་བཞི་བཅུ་མར་ཟག་བྱས་ནས་ཨ་ནི་ད་ད་ལྟ་ང་ཚོ་བོད་སྐད་ནང་ལོགས་ལ་ཁྲག་ཁྲིག་ཆེན་པོ་བྱས་ནས་ཨིན་ཇི་ནང་ལ Trillion དྲུག་ཙམ་ད་གང་ལྟར་ཐེར་འབུམ་དྲུག་སྟོང་ཙམ་ཞིག་མར་ཟག་པ་རེད།

ཨ་ནི་ངོམ་སོ་ཤུགས་ཆེན་པོ་ཞིག་རྒྱག་ཡག་ཅིག་དང་ངོས་འཛིན་བྱ་ས་ཅིག་ཆགས་བསྡད་ཡོད་ལ། ཨ་ནི་ཨ་མི་རི་ཀའི་གོང་ལ་ཡ་ཅིག་དཔལ་འབྱོར་གྱི་ཡ་ད་ཅིག་ནམ་འཕང་ཆེས་ཆེར་འགྲོ་ཐུབ་ཡག་གི་ཚད་གཞི་ཞེའུ་ཅིག་བརྩི་གི་ཡོད་རེད། འཛམ་གླིང་རྒྱལ་ཁབ་ཅིག་གི་ཡོངས་རྫོགས་ཐོག་ནས་ཨ་ནི་ག་ལ་གང་འཚམ་ཅིག་གིས་རྒྱ་ནག་ལ་ཡ་གཅམ་བུ་བྱེད་སའི་རྒྱལ་ཁབ་ཅིག་ཡིན་པ་འདྲ་བོ་ཅིག་གི་ད་གང་ལྟར་ཞི་ཅིན་ཕིན་གྱིས་ལས་ཡུན་གསུམ་པ་འགོ་ཚུགས་པའི་དུས་ཚོད་ལ་ཡ་དེ་འདྲའི་ཅིག་གི་རྔམ་སྟོན་བྱེད་ཡག་གི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད། ད་ཡིན་པ་ཡིན་ནའི་རྒྱ་ནག་གི་དཔལ་འབྱོར་གྱི་ཆ་བཞག། ཁང་ཚོང། རྐུབ་རྡིབ་པ་ཙམ་མ་ཟད་ད་ཅིག་དེ་རིང་མ་ཤའི་ཁྲོམ་རའི་ནང་ལོགས་ལ་གྱོང་གུད་ཚད་ལས་འདས་པ་ཞིག་ཕོག་བསྡད་ཡོད་རེད། བྱས་ཙང་བྱེད་དུས་མ་ཤའི་ཁྲོམ་རའི་གི་ནང་ལོགས་ལ་གྱོང་གུད་ག་འདྲས་ཕོག་གི་ཡོད་རེད་བྱས་ནས་དཔལ་འབྱོར་རིག་པ་པ་ཚོས་གིས་ག་རེ་གསུང་གི་ཡོད་རེད་ཟེར་ན་གཙོ་བོ་གཙོ་བོ་དེ་ཨ་ནི་ཨིན་ཇི་ནང་ཞུས་པ་ཡིན་ན Market Sentiments བྱས་ནས་ད་གང་ལྟར་མི་མང་གི Market Sentiments ལབ་ཡག་ཅིག་དང Confidence ལབ་ཡག་གི་ཚིག་དེ། ཡང་སེ་གོ་བ་ཡོད་རེད་ད་དེ་གཙོ་བོ་དེ་ག་རེ་རེད་ཟེར་ན། མང་ཚོགས་ཀྱི་སེམས་ཀྱི་ཚོར་སྣང་ནང་ལོགས་ལ། བསམ་བློའི་གི་ཚོར་བའི་ནང་ལོགས་ལ། ཨ་ནི་རྒྱ་ནག་གི་དཔལ་འབྱོར་དེ་ཉག་ཕྲ་ཆགས་ཀྱི་མ་རེད་ཡག་པོ་ཡོང་གི་རེད་བསམ་ཡག་གི། ཨ་ནི་བསམ་བློ་དེ་ཡོད་མ་རེད་བྱས་ཙང་བསམ་བློ་དེ་མེད་དུས། ཨ་ནི་རྒྱ་ནག་གི་ཅིག་དཔེར་ན་ཆ་བཞག་པ་ཡིན་ན་རྒྱ་ནག་ནང་གི། བཟོ་ཚོང་ལས་ཁང་དེ་ཚོའི་ནང་ལོགས་ལ། བཟོ་ཚོང་ལས་ཁང་དེ་ཚོ་ཡག་པོ་མེད་པ་དང་ཨ་ནི་ཚད་ལྡན་མ་ཡིན་པ་དང་དེ་འདྲས་མིན་པ།

ད་དྲི་བ་འདི་ཆགས་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་མང་ཚོགས་དང་དམིགས་བསལ་གྱིས་ཕྱིའི་རྒྱལ་ཁབ་ནས་མ་འཛུགས་བྱེད་མཁན་མང་པོ་ཅིག་གི་ཚོར་བའི་ནང་ལོགས་ལ་བསམ་བློ་ག་རེ་ཡོད་ཟེར་ན་རྒྱ་ནག་གི་འགོ་ཁྲིད་ཀྱི་ལས་ཀ་བྱེད་སྟངས་ཚོ་ཏག་ཏག་ཅིག་ཡོང་ས་མ་རེད། དཔལ་འབྱོར་གྱི་སྲིད་ཇུས་དེ་ཚོ་ཚང་མ་ཕན་ཐོགས་ཡག་ཅིག་ཡིན་ས་མ་རེད། ད་གང་ལྟར་ག་འདྲས་བྱས་པ་ཡིན་ནའི་རྒྱ་ནག་གི་མ་ཤའི་ཁྲོམ་རྭའི་ནང་ལ་ཡ།

སུའུ་ཙི་ལན་གྱི་དཱ་ཝོ་སི་ཀྱི་དཔལ་འབྱོར་གྱི་ཚོགས་འདུའི་གླེང་སྟེགས་ཐོག་ལ་ཕར་ཏེ་ཨ་ནི་ཕ་གི་ལ་ཡ་ད་རྒྱ་ནག་གི་དཔལ་འབྱོར་དེ་ཕྱོགས་ཡོངས་ནས་ཧྲིལ་པོ་ཉམས་རྒུད་འགྲོ་གི་ཡོད་པ་དེ་ཚོ་གཅིག་གི་སླར་གསོ་བྱེད་ཡག་གི་ཆེད་དུ་ཁོ་རང་གིས་གཅིག་བཀའ་མོལ་མཛེས་པོ་ཞིག་དང་བཀའ་མོལ་ཞེ་དྲག་གི་རླབས་ཆེན་པོ་ཅིག་གསུངས་པའི་རྣམ་པ་རེད་ད་ཁོ་རང་གིས་གསུངས་ཡག་ག་རེ་གསུངས་པ་རེད་ཟེར་ན་རྒྱ་ནག་གི་མ་ཤས་ཁྲོམ་ར་འདི་ཨ་ནི་ཉེན་ཚབས་ཅིག་ལ་ཡང་ངོས་འཛིན་མ་བྱས་པ་བྱས་ནས་གོ་སྐབས་ཅིག་ལ་ཡང་ངོས་འཛིན་བྱེད་དགོས་རེད་ཟེར་བཞིན་གཏམ་བཤད་དེ་བརྩི་ཡག་རེད་ད་གཏམ་བཤད་གནང་ཡག་གི་གཞི་རྩ་དེ་ག་བ་བྱ་དགོས་རེད་ཟེར་ན།

ད་ཡིན་པ་ཡིན་ན་ཚང་མས་འདོད་རྔམ་བྱས་བྱས་ནས་ཨ་ནི་དཔལ་ཁང་དངུལ་གསོ་དགའ་སྒྲོན་མ་རྩ་བཅུ་བཙུགས་ཡོང་དུས་སོ་སོའི་དངུལ་དེ་བཏོན་ནས་ཨ་ནི་འདོན་ཡག་གི་དུས་ཚོད་རེད་ཟེར་བྱས་ནས་གསུང་ཡག་གི་གཞི་རྩ་དེ་ལ་ཡག་ཁོ་རང་གིས་ཅིག་ད་གོ་རྒྱུ་འགྲུབ་བྱེད་སྟངས་བྱས་ནས་ད་གང་ལྟར་མ་གོ་སྐབས་ལ་ཡག་བརྩི་དགོས་རེད་ཨ་ནི་དེ་ཉེན་ཚབས་ལ་ཡག་བརྩི་རྒྱུ་ཡོད་མ་རེད་ཟེར་བྱས་ནས་དེ་མར་གསུང་གི་ཡོད་དེ་རྒྱ་ནག་ཕྱིའི་རྒྱལ་ཁབ་ད་ནི་ཨ་མེ་རི་ཀ་གཙོས་པའི་ཕྱི་རྒྱལ་ཁབ་ཀྱིས་ད་དཔལ་འབྱོར་མ་འཛུགས་བྱེད་མཁན་དེ་ཚོས་ཀྱིས།

མི་དམངས་འདི་ཚོ་མི་རིགས་གཞན་དག་དང་འདྲ་གི་མ་རེད་ཞེ་དྲག་གི་སེར་སྣ་ཆེན་པོ་བྱས་ནས་གསོག་འཇོག་བྱས་པའི་དངུལ་ཞིག་ཆགས་ཀྱི་ཡོད་རེད་དེ་ཚོ་མ་ཤས་ཁྲོམ་ར་དེ་ཚོའི་ནང་ལ་ཕར་བཅུག་ནས་ཨ་ནི་དངུལ་དེ་དཔེར་ན་འཇའ་ཡལ་བ་ནང་བཞིན་ཡལ་འགྲོ་དུས་ཨ་ནི་དེ་གི་ཁོང་ཁྲོ་དང་མ་སྐྱིད་པ་དང་གང་ལྟར་ཨ་ནི་དེས་ད་ལྟ་དཔྱད་པ་ཡག་པོ་ཅིག་བྱེད་དུས་བྱུང་རྐྱེན་དང་ཇུས་ཉེས་འདི་ག་ཡོངས་རྫོགས་རྒྱ་ནག་རང་གི་འགོ་ཁྲིད་ཚོས་གིས་ད་དཔལ་འབྱོར་གི་སྲིད་ཇུས་ཨ་ནི་ཇུས་ཉེས་ཀྱི་ཐོག་ནས་ཡོང་གི་ཡོད་པ་དེ་གང་ལ་གང་འཚམ་གྱི་གསལ་སྟོན

ཡོད་ས་རེད། དེའི་སྐོར་ལ་ཡང་ད་དཔལ་འབྱོར་རིག་པ་བ་ཚོས་འགྲེལ་བཤད་ག་རེ་བྱེད་ཀྱི་འདུག་གས་དེ་ནང་བཞིན་མང་ཚོགས་ཀྱི་ལྟ་སྟངས་ག་འདྲ་བྱེད་འདུག་གས། ལགས་རེད། གཞི་རྩ་དེ་འདྲ་ཀུན་བཟང་སྒྲོལ་མ་ལགས། གཞི་རྩ་གཙོ་བོ་དེ་གཅིག་པ་གཅིག་རྐྱང་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་ག་རེ་ཟེར་ན། རྒྱ་ནག་ནང་ལོགས་ལ་ཕྱིའི་མ་འཛུགས་བྱེད་མཁན་དང་མི་མང་ཚོས་ཀྱིས་ད་རྒྱ་ནག་གི་དཔལ་འབྱོར་ནང་ལ་མ་འཛུགས་བྱས་པ་ཡིན་ན་ཁེ་བབ་ཅིག་གི་དུས་ཡུན་གང་ལ་གང་འཚམས་རིང་ལ་ད་ཁྱོན་ནས་ཁོ་རང་ཁེ་བབ་ཡོང་ས་མ་རེད

འདི་དང་གཅིག་བྱས་ནས་ཁ་གཏད་མང་པོ་ཅིག་གི་དགོངས་པ་ཞུས་ཡོད་རེད་བྱས་ཙང་བྱེད་དུས། ད་ལྟའི་ཆ་ལ་ཡ་གཅིག་གིས་ཁོ་རང་ལ་ཡ་ཁ་གཏད་བཅག་མཁན་མི་རྒྱུད་རྒྱ་གར་ཡིན་པ། ཨན་ལྕམ་ནི་ཀི་ཧེ་ལི་ཞུ་བ། ཞིག་གི་འདུག་ཟེར་ཡ་ཁ་གཏད་བཞག་བཞིན་ཡོད་རེད་དེ། ཡིན་ནའི། ཡོང་རྒྱུ་བསྡད་པའི་མངའ་སྡེ་གི་འགྲན་རྩོད་མང་པོ་ཅིག་གི་ནང་ལོགས་ལ། གང་ལྟར། ད་ལྟ་ལྕམ་ནི་ཀི་ཧེ་ལི་ལས། ཨ་ནི་སྲིད་འཛིན་ཟུར་པ Donald Trump ལ་ཡ་ད་གཅིག་འོས་འཕེན་རྒྱབ་སྐྱོར་བྱེད་མཁན་མང་བ་ཡོད་པའི་བསམ་ཤོག་བསྡུ་ལེན་གི་ནང་ལོགས་ནས། བསྡུ། སྨྲ། གསལ་སྟོན་བྱུང་གི་ཡོད་རེད། འདི་ཡོང་གི་ཡོད་དུས། ཨ་ནི། ད་ལྟ་ཁོ་རང་གི་ཁ་གཏད། ད་ལྟ་ལྕམ་ནི་ཀི་ཧེ་ལི་ལ་ཡ་ད། ཅིག་གི་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་གཉིས་ཀྱི་ཕྲག་ལ་ཡ་འགྲན་རྩོད་བྱེད་ཡ་དེ། ཨ་ནི། དུས་ཚོད་དང་རྒྱུ་དང་དངོས་པོ་གང་ཅིའི་ཐད་ནས། ཨ་ནི། འཕྲོ་བརླག་འགྲོ་གི་རེད་ད་ཁྱེད་རང་དགོངས་པ་ཞུ་དགོས་ཀྱི་རེད་ཟེར་ནས། ཤུགས་རྐྱེན་ཞིག་སྤྲད་ཀྱི་འདུག་ཡིན་ནའི་ཤུགས་རྐྱེན་སྤྲད་པ་ནང་བཞིན་བྱས་ནས་ཁོ་རང་གི་ད་ལྟ་ལམ་སེང་དང་ལེན་གནང་བྱས་ནས་དགོངས་པ་ཞུ་གི་ཡོད་མ་རེད། བྱས་ཙང་ཡིན་དུས་ད་ལྟའི་ཆ་ལ་ཡ་སྤྱི་མཐུན།

མང་ཚོགས་མང་ཆེ་བས་ཀྱིས་ཁོ་རང་གཉིས་བསྐྱར་དུ་འོས་ཤོག་གི་འགྲན་རྩོད་བྱེད་ཡ་དེ་ལ་གཉིས་ཀ་ལ་ཡང་མོས་མཐུན་མེད་མཁན་འདྲ་བོ་ཅིག་ཆགས་བསྡད་ཤག་ཨན་དེ་ཡིས་བསམ་ཤོག་བསྡུ་ལེན་མང་པོའི་ནང་ལོགས་ནས་ཞི་དྲག་གི་དངོས་གསལ་དོད་པོའི་ཐོག་ནས་ཨན་མང་ཚོགས་ཀྱིས་གཉིས་ཀ་ལ་ཡང་མོས་མཐུན་མེད་པའི་རྣམ་པ་དེ་ཤུགས་ཆེན་པོ་ཞེ་དྲག་ཐོན་གྱི་འདུག་ད་ཡིན་པ་ཡིན་ནའི་ད་ལྟ་སྲིད་འཛིན་ཇོ་བྷའི་ཏན་ལ་ཡང་རྒྱབ་སྐྱོར་གནང་མཁན་གྱི་མང་ཚོགས་ཁྲོད་ལ་བརྒྱ་ཆ་དགུ་བཅུ་གོ་དགུ་གིས་སྲིད་འཛིན་བྷའི་ཏན་ལ་ཡང་དགའ་ཞེན་མེད་པ།

ཐུག་ཡ་ཐུག་ས་རེད་བསམ་པའི་གི་ཨ་ནི་གྲ་སྒྲིག་འདྲ་པོ་ཅིག་ཚུལ་ཡ། མང་ཚོགས་ཁྲོད་ལ་འོས་བསྡུ་དྲིལ་བསྒྲགས་བྱེད་འགོ་བཙུགས་པའི་ནང་ལོགས་ལ་ཨ་ནི་སྲིད་འཛིན Donald ཟུར་པ Donald Trump འོས་ཤོག་ཐོབ་པ་ཡིན་ན་ཁྲིམས་སྒྲིག་ལ་རྩ་བ་རང་བརྩི་གི་མ་རེད་རྒྱལ་ཁབ་གཏོར་བཤིག་བཏང་གི་རེད་བྱས་ཙང་བྱེད་དུས་དམངས་གཙོ་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་རེད་གང་ཅིའི་ཐད་ནས་མི་མང་གི་རིག་པ་བསྒྲིམས་བྱས་ད་གང་ལྟར་འོས་ཤོག་བླུག་དགོས་ཀྱི་རེད་ཟེར་ཡག་གི་རྩ་དོན་གཅིག་གླེང་གི་འདུག། རྩ་དོན་གཉིས་པ་དེ་ལ་ཡ་ད་གཅིག། སྤྱི་མཐུན་ཚོགས་པ་དང་ད་ལྟ་སྲིད་འཛིན་ཟུར་པ Donald Trump དང་ཁོང་ཚོའི་ལས་ཡུན་ཡ་ད་གཅིག་གི་བུད་མེད་ཀྱི་འཕྲོད་བསྟེན་དང་འབྲེལ་བ་ཡོད་པའི་གི་ད་ཕྲུ་གུ་མངལ་ན་ཡོད་པའི་མངལ་འདོན་ཆོག་པ་གི་ཐོབ་ཐང་ཅིག་དེ་སྔ་ནས་ཡོད་རེད་ད་འདི་བུད་མེད་རང་གི་འདེམས་ཀ་རེད་བུད་མེད་རང་གི་ཐག་གཅོད་བྱེད་ཡ་ཅིག་རེད་ད་འདི་མེད་པ་བཟོས་པ་རེད་བ་འདི་མེད་པ་བཟོས་པ་ཡིན་དུས་ད་འདོད་འདི་དཀའ་ངལ་ཅིག་ཆགས་ཀྱི་རེད་ཟེར་ཡ་གཅིག་གི་ད་བུད་མེད་ཚོ་ལ་ཡ་སྐུལ་སློང་དང་ཤུགས་ཆེན་པོ་བྱས་ནས་གང་ལྟར་འགྲན་རྩོད་ཀྱི། རྣོ་ངར་འདྲ་བོ་ཅིག་དེ་འདྲའི་ཅིག་ཁ་ཕྱོགས་ལ་ཡར་འགྲོ་ས་རེད། ལོས། ལོས་ལོས་སེ། ད་དེ་ནས་ད་ལྟ་གོང་དུ། རྒྱ་ནག་རེད་ཨ་མི་རི་ཀའི་གི་སྲིད་འཛིན་གི་འོས་བསྡུའི་སྐོར་རེད་ཡང་རྒྱ་ནག་དང་ཨ་མི་རི་ཀའི་གི་དཔལ་འབྱོར་དང་རྒྱ་གར་དང་དེ་ཚོའི་དཔལ་འབྱོར་གནས་སྟངས་སྐོར་ལ་གསུངས་པ་རེད་དེ་མ་ཡིན་པ་ཨ་ནི་གནས་ཚུལ་ཡང་གཞན་པ་ག་རེ་འདུག་གས། ཐུགས་རྗེ་ཆེ་ཀུན་བཟང་སྒྲོལ་མ་ལགས་ད་འདི་ང་ཅིག་ཞུ་འདོད་འདྲ་བོ་ཅིག་བྱུང་ད། གནས་ཚུལ་འདི་སྡུག་བསྟན་ན་གལ་ཆེན་པོ་གས་མར་དེ།

ཨ་ནེ་ཚོད་ལྟ་བྱས་པའི་གི་ནང་ལོགས་ལ་ཡག་གསར་པ་ཅིག་ག་རེ་ཡོང་གི་འདུག་ཟེར་ན Gene Therapy གི་རིགས་རྒྱུད་ས་བོན་ཡག་ཅིག་དང། རྣ་མཆོག་མ་གོ་མཁན་གི་སྒྲ་མ་ཐོས་མཁན་འོན་པ་ཚོ་དང། ཨ་ནེ་བཀའ་མོལ་གསུང་མ་ཐུབ་མཁན་སྐད་ཆ་བཤད་མ་ཐུབ་མཁན་ཚོའི་གི་ད་ཅིག་རིགས་རྒྱུད་ས་བོན་སྐྱོན་ཅན་ལ་ཡག་སྨན་བཅོས་བྱས་པ་བརྒྱུད་བྱས་ནས་ཨ་མི་རི་ཀ་རེད། རྒྱ་ནག་རེད France བཅས་པའི་ནང་ལོགས་ཚོད་ལྟ་བྱས་པའི་ནང་ལོགས་ལ་ཨན་ཕྲུ་གུ་ཁག་ཅིག་ལ་ཡང་མི་ཚེ་ནང་ལ་ཐེངས་དང་པོ་སྒྲ་ཐོས་རྒྱུ་ཡོད་པ་ཁ་ནས་སྐད་ཆ་བཤད་ཐུབ་ཡ་ཡོད་པ་དེ་འདྲས་ཀྱི་ཚོད་ལྟ་བྱས་པའི་ནང་ལོག་གི་ཡ་ད་གྲུབ་འབྲས་ཅིག་ཐུགས་གསལ་ཐོན་བྱུང་ཡོད་རེད་དེ་དཔེར་ན་ཆ་བཞག་པ་ཡིན་ན། གཟའ་མིག་དམར་ཉིན་ལ་ཡ་ད་ལྟ Philadelphia ནང་ལོག་གི་ཕྲུ་གུའི་སྨན་ཁང་ཅིག་གི་ནང་ལོག་ལ་བུ་ལོ་བཅུ་གཅིག་བྱེད་མཁན་གཅིག་གིས་མི་ཚེའི་ནང་ལ་ཡ་སྒྲ་གོ་ཐོས་མེད་པ་ཐེངས་དང་པོ་སྒྲ་གོ་ཐོས་བྱུང་བ། རྒྱ་ནག་ནང་ལ་ཡ་ཕྲུ་གུ་དྲུག་གི་ནང་ལོག་ཚོད་ལྟ་བྱས་ཤག་ཕྲུ་གུ་དྲུག་ག་ལ་ཡ་གཅིག་གི་འོན་པ་ཡིན་པ་གང་ཞིག་ལ་ཡ་ད་སྒྲ་ཐོས་ཡ་ཡོད་པ།